བོད་དོན་ལ་རྒྱབ་སྐྱོར་ཧ་ཅང་ཆེན་པོ་གནང་མཁན་ཨ་རིའི་གྲོས་ཚོགས་ཀྱི་བུད་མེད་ཚོགས་གཙོ་དང་པོ་ལྕམ Nancy Pelosi དང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་གཅིག་ད་ལྟ་རྒྱ་ནག་ཏུ་ཕེབས་ཡོད་པ་དང་རེས་གཟའ་ལྷག་པའི་ཉིན་ཁོང་རྣམ་པས་རྒྱ་ནག་གི་འགོ་ཁྲིད་ཧོ་ཅིན་ཏའོ་སོགས་དང་མཇལ་འཕྲད་གནང་འདུག། རེས་གཟའ་ཉི་མའི་ཉིན་ནས་ད་བར་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ Nancy Pelosi གྱིས་སྣེ་ཁྲིད་པའི་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྣམ་པས་རྒྱ་ནག་གི་གྲོང་ཁྱེར་ཤང་ཧའེ་ནས་པེ་ཅིང་བར་རྒྱ་ནག་གི་བཟོ་གྲྭ་དང་སྣུམ་འཁོར་སོགས་ཀྱིས་བཏོན་པའི་རླུང་ཁམས་མི་གཙང་བ་བཟོ་མཁན་གྱི་ནག་རླངས་ལ་གཅོག་ཆ་ཡོང་བ་བྱ་རྒྱུར་རྒྱ་ནག་གིས་འགན་འཁྱེར་ཏེ་བྱ་གཞག་སྤེལ་རྒྱུའི་སྐུལ་མ་རབ་དང་རིམ་པ་གནང་འདུག་ཨ་རིའི་འཐུས་མི་རྣམས་ཀྱིས་རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་དམར་ཤོག་འགོ་ཁྲིད་ཧུའུ་ཅིན་ཏའོ་དང་ཝན་ཅཱ་པའོ་སོགས་དང་མཇལ་འཕྲད་གནང་འདུག། སྐབས་དེ་དུས་ལྕམ་པེ་ལོ་སི་ཡིས་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་དེར་ཡི་རངས་ཀྱི་བསྔགས་བརྗོད་གནང་སྟེ། འཛམ་བུ་གླིང་སྤྱིའི་གནམ་གཤིས་ཚ་རུ་འགྲོ་བཞིན་པ་དེའི་རྒྱུ་རྐྱེན་གྱི་ནག་རླངས་བཏོན་མཁན་གཙོ་བོ་གཉིས་པོ་ནི་རྒྱ་ནག་དང་ཨ་མི་རི་ཀ་རེད་ཞེས་དང་རྒྱལ་ཁབ་གཉིས་ཀྱིས་སྐྱེ་འགྲོ་ཀུན་གྱི་སྡོད་ཡུལ་འཛམ་བུ་གླིང་འདིའི་གནམ་གཤིས་ཀྱི་འགན་འཁུར་མཉམ་རུག་བཞེས་དགོས་པའི་སྐུལ་མ་གནང་འདུག་རྒྱ་ནག་གི་དམར་ཤོག་འགོ་ཁྲིད་ཧོ་ཅིན་ཏའོ་དང་ཝན་ཅཱ་པའོ་གཉིས་དང་མཇལ་འཕྲད་དེ་ཁག་ཁག་ལ་གནང་སྟེ། ལྕམ་པེ་ལོ་སི་གྱི་ལས་ཁུངས་ནས་རེས་གཟའ་ལྷག་པའི་ཉིན་གསལ་བསྒྲགས་སྤེལ་བའི་ནང་ལྕམ་པེ་ལོ་སི་ཡིས་རྒྱ་ནག་གི་འགོ་ཁྲིད་དེ་ཚོ་དང་རྒྱལ་སྤྱིའི་བདེ་འཇགས་ཀྱི་གནད་དོན་དང་དཔལ་འབྱོར་གྱི་གནད་དོན། དེ་བཞིན་ཁོར་ཡུག་ལ་བདག་གཅེས་བྱེད་རྒྱུ་སོགས་ཀྱི་གནད་དོན་ཐད་དོན་སྙིང་ལྡན་པའི་བཀའ་བསྡུར་བྱུང་སོང་ཞེས་དང། ཨ་རིའི་སྲིད་དོན་ཚོགས་པ་གཉིས་ཀ་གི་གྲོས་ཚོགས་འཐུས་མི་ཐེ་བའི་འཐུས་མི་རྣམ་པས་རྒྱ་ནག་གཞུང་གིས་རྒྱ་ནག་དང་བོད་ནང་འགྲོ་བ་མིའི་ཐོབ་ཐང་ཐད་འཛིན་སྐྱོང་ཡག་པོ་མེད་པ་དེའི་ཐོག་ནན་བཤད་དང་སྐུལ་མ་གནང་ཡོད་པ་གསུངས་འདུག། ད་བར་རྒྱ་ནག་གཞུང་གིས་རྒྱ་ནག་རང་ནང་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་མ་ཞུས་པ་དང། བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་འཛིན་མུས་དེར་ལྕམ་པེ་ལོ་སི་ནི་ངོ་རྒོལ་ཤུགས་ཆེ་ཤོས་གནང་མཁན་ཞིག་ཡིན་ནའང། ད་རེས་རྒྱ་ནག་ཏུ་ཐོབ་འཁྱག་ཕེབས་པའི་རིང་དེར་ཁོང་གིས་གནམ་གཤིས་ཀྱི་གནད་དོན་སྐོར་མང་ཤོས་གླེང་སློང་གནང་འདུག་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བ་སོགས་ཀྱི་དོན་ཚན་ཐོག་རྒྱ་ནག་གཞུང་ལ་ངོ་རྒོལ་བྱས་མཁན་རྒྱ་མི་སྤྱི་དམངས་ཁྱུ་གཅིག་གིས་རེས་གཟའ་ལྷག་པའི་ཉིན་ལྕམ་པེ་ལོ་སི་ལ་དགའ་བའི་འུར་སྒྲ་ལྡན་པའི་ཕེབས་བསུ་ཞུས་ཤིང། རང་གི་ལག་པའི་ཐོག་པེ་ལོ་སི་ང་ཚོ་ཁྱེད་ལ་དགའ་ཞེས་པ་དང་ཡང་འབྱོན་པ་ལེགས་འབྱོན་པ་ལེགས་པེ་ལོ་སི་འགྲོ་བ་མིའི་ཐོབ་ཐང་ལ་ཐུགས་སྣང་གནང་ཨ་ཞེས་པ་སོགས་འཁོད་པའི་ལག་འཆང་དང་རས་རྟགས་སོགས་ཁྱེར་ཏེ་རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་གི་དྲིལ་བསྒྲགས་ལས་ཁུངས་ཀྱི་ཕྱིར་རྒྱ་མིའི་སྤྱི་དམངས་ཁག་ཅིག་གིས་རེས་གཟའ་ལྷག་པའི་ཉིན་འཛོམས་འདུག་འོན་ཏེ་མགྱོགས་མྱུར་ཉེན་རྟོག་པ་དང་དཀྱུས་ཆས་སྤྲས་པའི་རྒྱ་ནག་གཞུང་གི་མི་སྣས་རྔམ་སྟོན་པ་རྣམས་ས་གནས་དེ་ནས་དྲུད་ཕྱིན་ཡོད་འདུག་ངོ་རྒོལ་རྔམ་སྟོན་བ་ཅིན་ཁོའང་ཧྥོ་ནི་རྒྱ་ནག་གི་ལྷོ་ནུབ་ས་ཁུལ་ཁྲུང་ཆིང་ནས་ཡིན་པ་དང་ཁོང་གིས་གསར་འགོད་ལ་གསུངས་གསལ། ཁོང་གིས་གསུངས་གསལ་ནི། ང་ཚོའི་བསམ་པར་ཨ་མི་རི་ཀའི་སྲིད་ཇུས་བཟང་པོ་འདུག་ཨ་མི་རི་ཀ་ནི་དམངས་གཙོ་ལྡན་པ་ཞིག་རེད། ང་ཚོའི་སྐད་འབོད་ཀྱི་འབོད་ཚིག་ནི། ལྐོག་ཟ་རུལ་སུངས་དང་འདོད་རྔམ་ལ་འཐབ་རྒྱུ་དང་མང་གཙོའི་རིང་ལུགས་ཡུན་རིང་གནས་པ་ཤོག་ཅེས་ལབ་པ་ཡིན། ང་ཚོར་མང་གཙོ་དགོས། ང་ཚོར་མང་གཙོ་དགོས། ང་ཚོར་ང་ཚོའི་འགྲོ་བ་མིའི་ཐོབ་ཐང་དགོས། ང་ཚོ་རྒྱ་མི་རེད་ང་ཚོར་འགྲོ་བ་མིའི་ཐོབ་ཐང་སྤྲད་དགོས་རེད་ཡིན་ནའི་རྒྱ་མིའི་གཞུང་གིས་དེ་ཚོ་ང་ཚོར་སྤྲད་ཀྱི་མི་འདུག་རྔམ་སྟོན་པ་རྣམ་པས་ཁོར་ཡུག་ལ་སྦགས་བཙོག་ཉེན་ཚབས་ཅན་བྱུང་བའི་གནད་དོན་དང་གནད་དོན་མང་པོའི་ཐོག་ངོ་རྒོལ་གནང་ཞིང་ངོ་རྒོལ་བྱེད་ཡུལ་རྒྱ་གཞུང་གི་ལས་ཁུངས་ཨ་མའི་གྲས་ཀྱི་ས་ཚིགས་འདེམས་པ་ནི་འཆར་ཅན་གྱི་གནས་ཚུལ་ཞིག་མིན་པའི་འགྲེལ་བརྗོད་འདུག། ངམ་སྟོན་པ་གཅིག་གིས་བརྗོད་ཡ་ལ་ཁོང་ཚོས་ད་རེས་རྒྱ་གཞུང་གི་རྒྱལ་སྲིད་སྤྱི་ཁྱབ་ཁང་གི་དྲིལ་བསྒྲགས་ལས་ཁུངས་ཀྱི་ས་ཚིགས་འདེམས་པ་ནི། ལས་ཁུངས་དེ་ནི་རྒྱ་ནག་གཞུང་གིས་སྒེར་དོན་གནས་ཚུལ་དྲིལ་བསྒྲགས་སྤེལ་བའི་ལག་ཆ་གཙོ་བོ་ཞིག་ཡིན་ཏེ་གཞུང་ལ་འགལ་ཟླ་དང་རྒྱབ་འགལ་གྱི་བརྡ་འཕྲོད་པའི་ཕྱིར་ཡིན་ཞེས་གསལ་བཤད་བརྒྱབ། ལྕམ་པེ་ལོ་སི་ཡིས་རང་བྱུང་ཁོར་ཡུག་གི་བདེ་འཇགས་ཐོག་འགན་ལེན་རྒྱུ་ནི་འགྲོ་བ་མིའི་ཐོབ་ཐང་སྲུང་བརྩི་ཞུས་པའི་ཆ་ཤས་ཤིག་ཡིན་པ་ཡང་ནས་ཡང་དུ་ད་རེས་གསུངས་འདུག། ཁོར་ཡུག་ལ་གནོད་སྐྱོན་བྱུང་བས་སྤྱི་ལ་གྱོང་མ་ཕོག་པ་བྱ་རྒྱུར་མཉམ་ལས་བྱ་དགོས་པ་ནི་རྒྱལ་ཁབ་ཆེ་བ་ཚོས་སོ་སོ་དང་སོ་སོའི་རྒྱལ་ཁབ་སོ་སོའི་མི་དམངས་དེ་བཞིན་འཛམ་བུ་གླིང་ཡོངས་ཀྱི་ཆེད་དུ་འགན་འཁྲིས་པ་ཞིག་རེད་ཅེས་གསུངས་འདུག། གཟའ་འཁོར་འདིའི་རེས་གཟའ་ལྷག་པའི་ཉིན་བྱང་ཀོ་རི་ཡ་ཡིས་ལྷོ་ཀོ་རི་ཡར་དམག་གི་ཉེན་བརྡ་བཏང་འདུག། དེ་ཡང་བྱང་ཀོ་རི་ཡའི་དམག་གྲུ་འགའ་ཤས་ནང་གཏོར་ཚབས་ཆེན་པོའི་གོ་མཚོན་དབོར་འདྲེན་བྱེད་ཀྱི་ཡོད་པའི་དོགས་པ་ཡོད་པ་དང། ཨ་མི་རི་ཀས་སྣེ་ཁྲིད་དེ་དམག་གྲུ་དེ་འདྲར་བཀག་འགོག་བྱེད་རྒྱུའི་བྱེད་སྒོ་བརྩམས་ཡོད་པའི་ནང་གལ་ཏེ་ལྷོ་ཀོ་རི་ཡས་མཉམ་ཞུགས་བྱས་པ་ཡིན་ན་དེ་ནི་ལྷོ་ཀོ་རི་ཡས་བྱང་ཀོ་རི་ཡར་དམག་གི་དམག་འགོ་བརྩམས་པ་དང་གཅིག་མཚུངས་ལ་ངོས་འཛིན་བྱ་རྒྱུ་དང་དེ་འབྲེལ་བྱང་ཀོ་རི་ཡས་ལྷོ་ཀོ་རི་ཡར་དམག་ལན་སློག་པར་ཞུགས་རྒྱུ་ཡིན་ཞེས་དམག་ཤེད་ཅན་གྱི་བྱང་ཀོ་རི་ཡའི་དམར་ཤོག་གཞུང་དེས་འདི་ཟླའི་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་ཉེན་བརྡ་བཏང་འདུག་ལྷོ་ཀོ་རི་ཡས་དེ་ཉིན་གྱི་ཉིན་གཅིག་གོང་རེས་གཟའ་མིག་དམར་ཉིན། ཨ་མི་རི་ཀས་སྣེ་ཁྲིད་པའི་ལས་གྲྭ་དེའི་ནང་མཉམ་ཞུགས་བྱེད་རྒྱུའི་གསལ་བསྒྲགས་བྱས་ཡོད་པ་རེད། དེ་ཡང་བྱང་ཀོ་རི་ཡས་རྒྱལ་སྤྱིའི་རེ་སྐུལ་ལ་བརྩི་འགྲོ་མ་བཏང་བར་རྡུལ་ཕྲན་མཚོན་ཆའི་ཚོད་ལྟ་བྱེད་པའི་ཉིན་གྱི་ཉིན་མོ་རྗེས་མ་དེར་ལྷོ་ཀོ་རི་ཡས་ཐག་གཅོད་དེ་གསལ་བསྒྲགས་བྱས་འདུག་རེས་གཟའ་ཟླ་བའི་ཉིན་བྱང་ཀོ་རི་ཡས་རྡུལ་ཕྲན་མཚོན་ཆའི་ཚོད་ལྟ་བྱས་པ་དེ་ཡིས་མང་པོ་ཡ་མཚན་པ་བཟོས་ཡོད་པ་དང་ཀོ་རི་ཡའི་ཕྱེད་གླིང་དུ་ཞི་ལྷིང་དོར་བའི་དངངས་འཚབ་སློང་འདུག། བྱང་ཀོ་རི་ཡའི་དམག་ཤེད་ཅན་གྱི་དམར་ཤོག་འགོ་ཁྲིད་ཀིམ་ཇོང་ཨིལ་དང་དམག་དཔོན་ཚོས་ལྷོ་ཀོ་རི་ཡར་དམག་གི་ཉེན་བརྡ་དེ་བྱང་ཀོ་རི་ཡའི་གཞུང་གཉེར་བརྙན་འཕྲིན་བརྒྱུད་པའི་གསར་འགྱུར་རྒྱང་སྲིང་ནང་བྱས་འདུག། མིན་ཀུན་ཕན་དབུ་འཛོམས་དེ་ཕྱོགས་པོ་ནན། སྤྱི་བསྒྲགས་དེའི་ནང་བྱང་ཀོ་རི་ཡ་ཁོང་ཁྲོ་སླང་མཁན་རྣམས་ཡུལ་དེའི་བསམ་ཡུལ་ལས་འདས་པའི་ཉེས་ཆད་ལས་ཐར་ཐུབ་ཀྱི་མ་རེད་ཅེས་བརྗོད་ཡོད་པ་རེད་འདུག་རྡུལ་ཕྲན་གོ་ལག་གི་ནུས་པར་བྱང་ཀོ་རི་ཡས་ཚོད་ལྟ་བྱ་རྒྱུའི་ཐད་སྟངས་འཛིན་གྱི་བཀག་འགོག་བྱེད་རྒྱུར་རྒྱལ་སྤྱི་ནས་སྐུལ་མ་རབ་དང་རིམ་པ་བྱས་ཀྱང་བརྩི་འགྲོ་མ་བཏང་བར་ཡུལ་དེ་མུ་མཐུད་པ་མ་ཟད། ཕྱི་ལོ་ཉིས་སྟོང་བདུན་ལོར་ཡུལ་དེའི་ས་གནས་ཡོང་བོན་ཞེས་པར་རྡུལ་ཕྲན་ནུས་ཤུགས་ཀྱི་བཟོ་གྲྭ་སྒོ་བརྒྱབ་པ་དེ་མཉམ་འབྲེལ་རྒྱལ་ཚོགས་དང་འཇོག་པའི་གྲོས་མཐུན་སོགས་ལ་བརྩི་འགྲོ་མེད་པར་སླར་ཡང་སྒོ་ཕྱེ་ཡོད་པའི་གནས་ཚུལ་འདུག་ར་ཤི་ཡའི་གཞུང་ཞབས་པས་བརྗོད་པར་ལྟར་ན་རེས་གཟའ་ཟླ་བའི་ཉིན་བྱང་ཀོ་རི་ཡའི་རྡུལ་ཕྲན་གོ་ལག་གི་ནུས་པ་ཚོད་ལྟ་བྱས་པའི་གས་ཤུགས་ནི་དམག་ཆེན་གཉིས་པའི་སྐབས་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་དང་ན་ག་ས་ཀིར་གཏོར་རྒོལ་ལ་འཕངས་པའི་སྦོམ་གྱི་གས་ཤུགས་དང་གང་འཚམ་མཉམ་པ་འདུག་ཅེས་བརྗོད་འདུག་སྐུ་ཞབས་ཡཱང་མུའུ་ཇིན་ནི་ལྷོ་ཀོ་རི་ཡའི་རྒྱལ་ས་སི་ཨོལ་དུ་བྱང་ཀོ་རི་ཡའི་གནད་དོན་གྱི་སློབ་གཉེར་གནང་ཡུལ་གཙུག་ལག་ཁང་གི་དགེ་རྒན་ཆེན་མོ་ཞིག་ཡིན་པ་དང་ཁོང་གིས་བྱང་ཀོ་རི་ཡའི་མེ་ཤུགས་འཕུར་མདེལ་དང་རྡུལ་ཕྲན་ནུས་ཤུགས་ཚོད་ལྟ་བྱས་པ་དེར་དམིགས་ཡུལ་གཉིས་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆ་ཚོད་ལྟ་བྱས་པའི་རྗེས་མེ་ཤུགས་འཕུར་མདེལ་ཚོད་ལྟ་མུ་མཐུད་བྱ་རྒྱུ་དེ་ཚོར་དམིགས་ཡུལ་མི་གཅིག་པ་བཟུང་ཡོད་པ་རེད། ཁོང་ཚོས་རྩིས་ནང་ཀོ་རི་ཡའི་ཕྱེད་གླིང་ནང་དངངས་འཚབ་བཟོས་ནས། ལྷོ་ཀོ་རི་ཡའི་སྲིད་འཛིན་ལིའུ་མང་པགས་ཀྱིས་བྱང་ཀོ་རི་ཡའི་ཐོག་བཟུང་བའི་སྲིད་བྱུས་ལ་འགྱུར་ལྡོག་ཡོང་ཐབས་བྱེད་ཀྱི་ཡོད་རེད། བྱང་གི་དམིགས་ཡུལ་གཞན་ཞིག་ནི་ཨ་མི་རི་ཀ་གྲོས་མོལ་ནང་གང་མགྱོགས་འགུག་ཐབས་བྱ་རྒྱུ་དེ་རེད། ཡང་རྒས་ཡོལ་ལ་ཕེབས་པའི་ཨ་མི་རི་ཀའི་མཁའ་དམག་གི་དམག་སྤྱི་ཐོ་མཱས་མེག་ལེ་ནི་གིས་འགྲེལ་བརྗོད་གནང་གསལ་ལ།

རྒྱ་ནག་དང་ས་འབྲེལ་གྱི་མཚམས་ལ་ད་དུང་འང་ཞོད་འཇགས་མཐོང་རྒྱུ་ཡོད་པ་རེད་འདུག་འོན་ཏེ་ཀོ་རི་ཡའི་ཕྱེད་གླིང་དུ་དམག་འཛིང་བྱུང་ཚེ་ས་མཚམས་དེ་ཁུལ་ལ་དཀའ་ངལ་འཕྲད་ཉེན་ཡོད་པ་རེད། དམར་པོའི་རིང་ལུགས་ལྡན་པའི་བྱང་ཀོ་རི་ཡར་དམག་མི་ས་ཡ་གཅིག་ལྷག་ཡོད་པ་དང་འཛམ་གླིང་སྟེང་དམག་གྲ་ཆེ་ཤོས་ཡོད་པའི་རྒྱལ་ཁབ་ཅིག་ཡིན་པ་རེད་འདུག་ལྷོ་ཀོ་རི་ཡ་དང་ཨ་མི་རི་ཀས་བྱང་ཀོ་རི་ཡ་དང་ས་འབྲེལ་གྱི་མཚམས་སུ་དམག་མི་འབུམ་བདུན་ཙམ་བཞག་ཡོད་པ་དང། ཁུལ་དེ་ནི་ད་ལྟའི་འཛམ་གླིང་ནང་དམག་མི་དང་གོ་ལག་འབོར་ཆེ་ཤོས་བཀྲམ་ཡུལ་ཞིག་ཡིན་པ་རེད་འདུག། གོང་དུ་ཞུས་པའི་གནས་ཚུལ་དེ་དག་གི་ཐོག་ནས་ཐེངས་འདིའི་གསར་འགྱུར་ཕྱོགས་བསྡུས་སྙན་སྒྲོན་ཞུས་ཟིན་པ་ཡིན། གཤམ་ལ་པ་སངས་དབྱངས་སྐྱིད་ལགས་དང་པདྨ་རྡོ་རྗེ་ལགས་ཀྱིས་དེ་རིང་གི་ཀུན་གླེང་ལས་རིམ་ངོ་སྤྲོད་གནང་གི་རེད་རྣམ་པ་ཚོས་ཞལ་པར་བརྒྱུད་བྱས་མཉམ་ཞུགས་གནང་རོགས་གནང།